མདའ། མདང་བུ་ཕམ་ཚུལ་གྱི་སྲུང་བཞག་པའི་གསུང་གི་ལས་རིམ་ཚུལ་རིམ་པ་བཞིན་འདུལ་བའི་གཉན་བསྲེ་འཚུབ། མདའ་རེབ་ཆུ་རུད་ཀྱི་ལས་རིམ་འདི་ན་ལུ་གཉན་བསྲེ་མི་བྱམས་དང་སྤུན་སྲིམ་འདི་ཚུ་ག་ར་ལུ་བསྲེ་མི་སྐེ་མཆོད་ཀྱི་མཚན་འདི་གི་ན་ན་ལུ་བྱད་མ་སྲི་དང་ཁྲིད་འདི་གི་བས་མདའ་རེ་ང་བྱད་ཚུ་ག་ར་གི་ན་ན་ལེ་ར་སྲེམ་བཙུག་འདི་གི་བས་བྱད་ཕམ་སྤུན་ཆ་འདི་ཚུ་གི། ལས་གཞོམ་བྱིས་པའི་གཉན་བསྲེ་འཆིམ་རུ་བྱི་བས་བྱིན་སྐེ་མཆོད་ཀྱི་བྱད་ག་ར་ལུ་མནའ་མ་སྲི་མེད་བྱི་ལ་སྦོམ་མནའ་འོང་སྲེ་ཤུ་ནི།

སེམས་གཙུག་བདེ་བའི་ཉན་སྡིག་པའི་ཡོམ་རོ་བྱེད་ཅིན་ཆེ་ག་ར་གི་ན་ན་ལེ་ར། སེམས་ཀྱི་ན་ན་ལེ་ར་ཆེ་གི་ན་མ་སེམས་མེད་ཀྱི་བྱིན་རླབས་དང་དེ་བཟོད་མེད་དགའ་ཚོར་འཇུག་བདེ་བའི་བྱེད་ཕམ་པིན་ཆ་དུས་ཚོད་ཀྱི་ལས་གཞོམ་ཅི་བས་བསྟན་དེ་བྱུང། ཁ་ཆེ་བ་ར། བྱེད་ཕམ་པིན་ཆ་དུས་ཚོད་ཀྱི། དེ་བཟོད་མེད་ཀྱི་ང་རྒྱལ་འཁྲིལ་བའི་ཁ་ལེ་རླབས་རོ་བྱེད་ཅིན་ཧིད་སེ་རླབས་ཡིན། ཉན་ཡང་ཅི་བས་ང་རྒྱལ་ཚུལ་གྱི་ན་མ་སེམས་དྲུག་གི་སྒོ་ལས་པའི་ང་རྒྱལ་ཚུལ་གྱི་ན་མ་སེམས་མེད་ཀྱི Crime ང་རྒྱལ་གྱི་གཟུགས་ཁ་ལུ་བྱུམ་ཡིན།

ང་གཅིག་གི་སེམས་ཀྱི་ནང་ན་ལ་ར་ལོ་གན་བེ་ནི་གི་སེམས་མནོ་བསམ་ལས་ཤོ་བའི་ཏང་དེ་ང་ཅི་ཇོ་རུ་ཆི་བས་ཅིན་སི་ལ་བའི་ལུ་ཇུ་ང་གི་ཆེ་ག་ར་ལུ་ཤེ་ནི་ཨིན། ད་རེས་ཀྱི་ལས་རིམ་གི་ནང་ཞིང་གཉེན་སེམས་མི་འཇམ་དང་བུན་སེམས་འདི་ཚོས་ག་ར་ལུ་སེམས་པའི་སྐྱོན་བཅོས་ཀྱི་མཚན་དང་ལུ་ཆེ་ག་ར་ལུ་ཇན་པར་ལེགས་སོ་རྒྱ་ཡི་མ་སི་ཚེ་ཤུ་ནི་ཨིན། ད་རེས་ཀྱི་ལས་རིམ་འདི་ཆེ་ཕམ་བུན་ཆེ་འདི་ཚོས་གི་ནམ་མ་སེམས་མེད་གི་ང་ངི་གི་དོན་ལུ་ནམ་མ་སེམས་ལས་ཤོམ་ཆི་ཨིན་མེད་མནོ་བསམ་བཏང་ནས་བའི་ལ་ལན་ཐབས་རུ་བྱེད་པ་ཅིན་ཆེ་ག་རུ་ར་ན་མ་སེ་མེ་གི་ལ་སོབ་བེ་དུས་ཧི་རུ་ར་ཆེ་ག་ར་གི་ན་མ་སེ་མེ་གི་ཁོང་ག་ར་ལུ་ག་ཏིམ་ཅི་ལེ་ཞོམ་ཅི་བེ་རུ་ར་ཁོང་གི་དི་སུ་མེ་གི་ལ་ལན་ནི་ཐབས་དི་བེ་ཅོང་ང་ཅེ་མི་དུ་ཙུ་གི་སེམ་དི་གི་ན་ན་ལེ་ར་ང་ཅེ་ལོ་གེན་བེ་ནི་སེ་ལོ་གེན་སེ་མ་ཤིབ་རུ་བྱེད་པ་ཅིན་ད་ང་ཅེ་ཨིང་ལིཤ་ན་ལབ་རུ་བྱེད་པ་ཅིན་དི་ཨ་དལ་ཏི་རི་སེ་ལབ་ཡིན།

འདི་ག་ལོ་ཨམ་ཙུ་ལས་གཞོམ་ཆེ་གི་ཐོངས། ཨམ་ཙུ་ལས་གཞོམ་ཐོངས་མདའ་ལོ་ཝའི་ངན་གི་སེམས་གི་ར་མ་པ་ལ་ར་མི་དགའ། ང་སེམས་འདི་གི་མ་པ་ལ་ར་ན་མ་སམ་ལོ་གན་བེ་ནི་གི་དོན་ལོ་ཆེ་གི་ན་མ་སམ་ཡ་གི་ལ་ལན་ཐབ་དུ་འཇོག། འཇོག་མདའ་ལོ་འདི་ང་ལས་ཆུ་ཡང་ཆེ་པ་ནི་ཡ་གི་གུ་ན་ར་བེ་རུ། འདི་བརྫུ་མེ་ར་ང་ཅེ་གི་ལ་ལན་ཐབ་དུ་འཇོག་མདའ་ལོ་ང་ཅེ་ཚུ་ན་མའི་གུ་ཐེ་མི་སུབ། ང་ཅེ་ར་གི་སེམས་འདི་གི་ནང་ན་ལེ་ར་ང་ཅི་མ་དགའ་བོ་རུ་ཅི་བས་ཅིན། འདི་བམ་པིན་ཆ་འདི་ཚོས་ལེ་ང་ཅི་གི་ང་ཅི་ར་གི་བམ་པིན་ཆ་ནོ་འོག་འདི་གི་བས་མ་མ་གཏམ་རུ་ཅི་བས་ཅིན། ང་ཅི་གི་འདི་ཨམ་ཚུ་འདི་ཚུ་ལུ། བུམ་བཞིན་ར་མཐོང་རུ་ར་དགེ་ངེ་ར་མཐོང་རུ་ར་ང་ཅི་གི་སེམས་གི་ར་མ་པ་ལེ་ར་བས་མི་སུབ། ན་མ་སམ་ཡ་གི་ལོ་རྒན་བས་ནི་གི་དོན་རུ་ཆེ་གི་ནོ་སམ་མ་དྲོ་བོ་ཅི་ཆེ་གི་སེམས་ཁ་ལོ་ར་ནོ་སམ་འདི་ཟུ་མེ་ཏང། འདི་ཟུ་མེ་ཏང་འདི་འཇོམ་རུ་ཅི་བས་ཅིན། འདི་ཨང་ཁད་ཅི་དུན་དགུ་ན་ལུ་ཆེ་གི་ཏག་འདི་འཇོ་བོ་ད་ལུ་ག་ཅི་བྲིས་འདི་དུ་བུ།

ང་ཅེ་ཀ་རོལ། ང་ཅེ་ར་གི་སེམས་ཀྱི་ནང་ན་ལ་ར། དོན་དུ་ར་སྐད་འཆོས་འདི། ང་ཅེ་ཕོ་དང་མོ་གི་ཆ་འདི་ར། ང་ཅེ་དང་ཆ་འདི་ར་ཁོ་ཞུགས་འདི་བའི་དུས་འདི་ར་བེ་ཚི་ཚི་རུ། ཆེ་གི་མནོ་བསམ་ལེ་ཞོ་བེ་དང་ཆེ། ཨེན་ཅབ་དི་ཧེ་རུ་ར། ཨེན་མ་ཅབ་རི་བེ་ཧེ་རུ་ར། ཆེ་ཕོ་ཀེམ་ར་བེ་རུ་ནུ་ཅུ་ར་བེ་རུ་ནེ་མེ་ཆེ་གི་སེམས་ཀྱི་ནང་ན་ལ་ར། ང་ལོ་ཀེན་འདི་ཟུ་མེ་བེ་ནི། ང་ལོ་ཀེན་བེའོ་ད་ལུ་ང་ནམ་སེ་མེ་གི། ཡ་ནམ་སེ་མེ་གི་དགའ་སྤྲོ་འཇུག་འདི་བའི་ང་གི།